གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་འདི་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་སྤྱི་ཟླ་དགུ་པའི་ནང་སྐབས་དེའི་རྒྱ་གར་གྱི་སྲིད་བློན་ནེ་རུ་མཆོག་འབྲུག་ཡུལ་ལ་ཕེབས་པའི་ལམ་བར་དུ་བོད་ཀྱི་གྲོ་མོ་ས་ཁུལ་གྱི་ནང་ཕེབས་ཡོད་པ་དེ་ནི་རྒྱ་གར་གྱི་སྲིད་བློན་ཞིག་བོད་ཀྱི་ས་ཐོག་ཏུ་ཕེབས་པའི་ལོ་རྒྱུས་དང་པོ་དེ་ཡིན་པའི་སྐོར་འདི་གའི་ལས་བྱེད་བློ་བཟང་ཡེ་ཤེས་ལགས་ལྷན་དུ་བགྲོ་གླེང་ཞུ་གི་ཡིན། ཨིནྡྲ་གྷན་དྷི་ཆུང་ཆུང་སྐབས་ལ་ཡ་བོད་ལ་ཡ་ང་ཚོས་མཐོང་མྱོང་ཡོད་ཟེར་གྱིན་སོང། སྲས་མོ་དེ་ཕེབས་བཞག་ཟེར་ལབ་དུས་ཡ་མཚན་པོ་འདྲ་བོ་ཅིག་ད་ཡོད་རེད་ད་ཡ་མཚན་ཅན་འདྲ་བོ་ཅིག་རེད། གྲོ་མོ་དང་ཕག་རིའི་ནང་ལ་ཡ་བོད་ཆོལ་ཁ་གསུམ་གྱི་མི་གི་འགྲོ་རྒྱུགས་འདི་ཤུགས་ཆེན་པོ་དཔེ་ཡོད་རེད། ལོ་རྒྱུས་ཀྱི་ཡིག་ཆ་ཁག་གི་ནང་དུ་འཁོད་གསལ་ལྟར་ན་རྒྱ་གར་གྱི་སྲིད་བློན་ནེ་རུ་མཆོག་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་སྤྱི་ཟླ་དགུ་པའི་ཚེས་བཅུ་དྲུག་ལ་འབྲུག་ཡུལ་ལ་འཚམས་གཟིགས་སུ་ཕེབས་པའི་སྐབས་སུ། ལྔ་བཅུ་ང་བརྒྱད་ཀྱི་སྤྱི་ཟླ་དགུ་པའི་ཚེས་བཅོ་བརྒྱད་ཀྱི་ཉིན་མོ་བོད་ཀྱི་གྲོ་མོ་ས་ཁུལ་གྱི་ནང་དུ་ཡོད་པའི་རྒྱ་གར་གྱི་ཚོང་དོན་ལས་ཁུངས་ལ་མཚན་གཅིག་བཞུགས་ཞག་གནང་ཡོད་པ་དང། འབྲུག་ཡུལ་ནས་རྒྱ་གར་ལ་ཕྱིར་ལོག་གནང་པའི་སྐབས་སུ་ཡང་མཚན་གཅིག་གྲོ་མོར་བཞུགས་ཞག་གནང་ཡོད་པ་སོགས་གསལ་གྱི་ཡོད་པས་དེ་ནི་རྒྱ་གར་གྱི་སྲིད་བློན་ནེ་རུ་དང་སྐབས་དེར་ལྷན་དུ་ཡོད་པའི་ཁོང་གི་སྲས་མོ་ཨིན་དྲ་གྷན་དྷི་བོད་ཀྱི་ས་ཐོག་ཏུ་ཕེབས་མྱོང་པའི་ལོ་རྒྱུས་ཤིག་ཆགས་ཀྱི་ཡོད་པ་རེད།
ཨ་ནེ་བློ་བཟང་ཡེ་ཤེས་ལགས་ཀྱིས་འདིའི་སྐོར་ལ་ཡ་ད་ཁྱེད་རང་གི། ཨ་མ་ལགས་རྩ་ནས་གནས་ཚུལ་འདི་འདྲ་ཅིག་གསན་མྱོང་འདུག་ནེ་རུ་དང་ཨ་ནེ་ཁོ་རང་གི་སྲས་མོ Indira Gandhi ཨ་ནེ་འབྲུག་ཡུལ་ལ་ཕེབས་པའི་ཕེབས་ལམ་ལ་ཡ་བོད་ཀྱི་ས་ཆ་གྲོ་མོ་ལ་ཕེབས་པ་ཟེར་ཅིག་ལོ་རྒྱུས་འདུག་ག་བྱས་ཙང་ད་དེ་ཏན་ཏན་རེད་བཞག་ཡིན་ནའི་ལས་སྐབས་དེའི་རྒྱབ་ལྗོངས་གནས་ཚུལ་བལྟས་པ་ཡིན་ན་རྒྱ་གར་དང་བོད་བར་དུ་ཕར་ཚུར་འགྲོ་འོང་འདི་ཚོ་བོད་དེ་རང་དབང་གི་ཐོག་ནས་རྒྱལ་ཁབ་དང་རྒྱལ་ཁབ་ཀྱི་རྣམ་པ་རང་བྱས་བྱས་ཕར་རྒྱ་ནག་གཞུང་གིས་དགག་བྱ་མེད་པའི་ཐོག་ནས་འགྲོ་ཐུབ་ཀྱི་ཡོད་པའི་རྣམ་པ་ཞིག་འདུག། ཨ་ནི་སྐབས་དེ་དུས་བོད་པ་ཚོས་ཞེ་པོ་ཞིག་ག་ས་ག་ནས་གཟིགས་ཀྱི་འདུག་ནེ་རུ་གི་ཕྱག་ཡིག་ནང་ལ་གསུངས་འདུག་ག་ཨ་མ་ལགས་ཀྱིས་ག་རེ་ག་རེ་འགྲེལ་བཤད་བསྐྱོན་གྱི་འདུག། ངའང་བཙན་བྱོལ་ནང་སྐྱེས་མཁན་མི་གཅིག་ཆགས་བསྡད་ཡོད་རེད། མི་རབས་དེ་ཆགས་ཀྱི་ཡོད་རེད། ངས་ཨ་མ་ལགས་དང་པཱ་ལགས་གཉིས། ད་ང་ཚོ་བོད་རྒྱལ་ཁབ་འདི་རྒྱ་མི་དམར་པོས་བཙན་བཟུང་བྱས་བྱས་ཤོར་བའི་དུས་ཚོད་དེ་ལ། པཱ་ལགས་ལོ་ཉི་ཤུ་ཟིན་ཙམ་ཅིག་རེད་བཞག་ཨ་མ་ལགས་ཕལ་ཆེར་ལོ་བཅུ་དྲུག་བཅུ་བདུན་དེ་འདྲ་ཅིག་རེད། ཨང་ཁོང་རྣམ་གཉིས་ཀྱིས་ད་ག་རེ་གསུངས་པ་དང། འདི་གི་དྲན་གསོ་བྱས་ཀྱི་དེ་འདྲ་ཅིག་རེད་མ་གཏོགས་ད་ལོ་རྒྱུས་གཏམ་རིང་པོ་ཞེ་བོ་དེ་འདྲ་ཞིག་མ་རེད་ཡིན་ནའི། ང་རང་ཅིག་ཆབ་སྲིད་ལ་ཡ་ཆུང་དུས་ནས་ཅིག་བསླབ་གྲྭ་འགྲོ་དུས་ནས་ཆབ་སྲིད་ལ་ཡ་དབྱིངས་ཆེ་དེ་འདྲ་ཡོད་པའི་ཁ་ཐུག་དེ་ལ་ངས་ཅིག་རྒྱུན་གཏན་གྱི་སློབ་སྦྱོང་དང་དེ་འདྲའི་བརྒྱུད་རིམ་ཐོག་ནས་ག་ལ་གང་འཚམ་ཅིག་ཤེས་ཀྱི་ཡོད་བསམ་བསམ་གྱི་ཚོར་བ་ཅིག་གི་ནང་ལོགས་ལ་ཉི་མ་གཅིག་ཨ་མ་ལགས་འདི་གསུངས་སོང་བ་ད་ང་ཚོ་རྒྱ་གར་གྱི་སྲིད་བློན Indira Gandhi ལ་སོགས་པ་དེ་འདྲས་ཀྱིས་སྐད་ཆ་མང་པོ་བཤད་པའི་ཁ་ཐུག་དེ་ལ་ངའི་ཨ་མ་ལགས་ཀྱིས Indira Gandhi ཆུང་ཆུང་སྐབས་ལ་ཡར་བོད་ལ་ཡར་ང་ཚོས་མཐོང་མྱོང་ཡོད་ཟེར་གསུངས་སོང།

ངས་མཐོང་ཐོས་བྱས་པའི་ནང་ལོགས་ལ་ཡར་དོ་སྣང་ཡོང་གི་མི་འདུག་ད་དེ་དེ་ཕལ་ཆེར་ངའི་ཨ་མ་ལགས་འཁྲུག་ཡོད་ས་རེད་བསམ་ཡག་གི་ཚོར་བ་ཅིག་བྱུང། ཡིན་ནའི། ཅིག་གིས་ཉེ་བའི་ལོ་རྒྱུས་ཀྱི་ནང་ལོགས་ལ་ཡར་བལྟས་ཡོང་དུས། ད་ལྟ། གསན་མཁན་རྣམ་པ་ཚོས་གལ་ཏེ་ཐུགས་སྣང་གནང་བ་ཡིན་ན། བོད་ཀྱི་ལོ་རྒྱུས་དཔྱད་ཞིབ་གནང་མཁན། ཨ་ནི་རྒྱ་གར་དང་རྒྱ་ནག་གི་སྲུང་སྐྱོབ་གནད་དོན་ཐོག་ལ་ཡར་མཁས་པ་ཡིན་མཁན། བོད་དོན་རྒྱབ་སྐྱོར་ཤུགས་ཆེན་པོ་གནང་མཁན་ད་ལྟ་རྒྱ་གར་ནང་ལ་བཞུགས་པ French མི་རིགས་ཡིན་པ Claude Arpi ཞུ་མཁན་ཅིག་ཡོག་རེད་ཁོ་རང་གིས་བོད་ཀྱི་ལོ་རྒྱུས་དཔྱད་པ་གནང་བྱས་ཕྱག་དེབ་ཅིག་བྲིས་གནང་ཡོག་རེད་ཕྱག་དེབ་མང་པོ་བྲིས་གནང་ཡོག་རེད་ཨ་དེའི་ནང་ནས་ཁོ་རང་གི་རྩོམ་གཅིག་གི་ནང་ལ་ཨ་ནི་གྲོ་མོ་ལ་ཡ་ཨ་ནི་རྒྱ་གར་གྱི་ཚོང་དོན་གྱི་ལས་ཁུངས་ཅི་ཡོག་རེད་ཨ་ནི་དེ་ཡི་གཏོར་བཤིག་བཏང་བྱས་ནས་ཨ་ནི་རྒྱ་མི་གི་མན་ཇུ་དེ་སྔ་མན་ཇུའི་གི་ཚོང་རྒྱབ་སའི་གི་ལས་ཁུངས་དེ་ཨ་ནི་ཞེ་པོ་ཅིག་གི་ཡར་གསོས་ཨ་ནི་རྒྱ་གར་གྱི

གནས་སྟངས་ག་ལ་གང་འཚམ་ཡག་པོ་ཡོད་མཁན་ཅིག་རེད་ཤག་ད་ཡིན middle class དེ་འདྲས་ཅིག་རེད་ཤག། རྒྱ་མི་དང་པོ་སླེབས་པའི་ཁ་ཐུག་དེ་ལ་རྒྱ་མི་གི་དམག་མི་ལ་སོགས་པ་ལས་བྱེད་ལ་སོགས་པ་ཁག་ཅིག་ངའི་པ་ལགས་གི་ཁྱིམ་ཚང་ནང་ལ་ཡང་ཁོང་ཚོས་གཞི་དེ་ཆགས་བཞག་དེ་ལས་ཁུངས་སོགས་འགྲོ་དེ་དེ་ན་བཙུགས་བཞག་ཨ་ནི་དང་པོ་ཡོང་དུས་གཅིག་གི་གཉོམ་ཆུང་མདོག་ཁ་པོ་ཡ་རབས་མདོག་ཁ་པོ་ད་བོད་པ་སྤྱི་ལ་ཡང་མགོ་སྐོར་གཏོང་སྟངས་གཅིག་པ་གཅིག་འདྲ་གཅིག་མཚུངས་བྱས་ནས་བྱས་བཞག་ཨ་ནི་དེ་བྱེད་དུས་གཅིག་ཧང་གོ་དེ་ཚོ་ཕྱི་ལོགས་ལ་པིད་ནས་བཞག་ཡག་སོགས་པ་ཁང་པའི་ནང་འཛུལ་ཡོང་དུས་ཡ་རབས་པོ་བྱས་སོ་གཉོམ་ཆུང་ཆུང་བྱས་སོ་ཁ་ལག་དེ་འདྲས་དེ་དེ་བ་སྤྲད་པ་ཡིན་ཟེར་ནས་གཉོམ་ཆུང་ཆུང་ཟེར། ཡིན་ནའི་སྤྱོད་པ་དེ་སྡུག་རུ་སྡུག་རུ་སྡུག་རུ་སྡུག་རུ་བྱས་ཉི་མ་གཅིག་ཁོ་རང་ཚོའི་ཧང་གོ་དེ་གྲས་ཚང་མ་མཆོད་བཤམ་སྒང་ལ་བཞག་བཞག་སོང་འདུག། ཨོ་ད་འདི་བྱེད་དུས་པཱ་ལགས་ཀྱི་སེམས་ནང་ལ་ཚོར་སྣང་གཉིས་བྱུང་ཤག་གཅིག་ད་ཡག་པོ་རེད་མི་འདུག་ཨ་ནི་ད་བྲོས་བྱོལ་བྱས་ན་ཡག་ས་རེད་མ་གཏོགས་ཏག་ཏག་ཁྱོན་ནས་ཅིག་ཡག་པོ་ཆགས་ས་མ་རེད་བསམ་ཡག་ཚོར་བ་ཅིག་བྱུང་ཤག་གཉིས་ཐད་ནས་ཞེད་སྣང་ཅིག་ག་རེ་བྱུང་འདུག་ཟེར་ན་དེའི་སྐབས་ལ། ད་ངའི་པཱ་ལགས་འདྲ་པོ་རིག་པ་གསལ་པོ་ཡོད་ཀྱོག་ལོ་ཆུང་ཆུང་དེ་ཚོ་འཇུ་བཟུང་བྱས་ནས་ད་གང་ཅི་སླུ་བྲིད་བཏང་བྱས། ཨ་ནི་རྒྱ་ནག་ལ་བཏང་བྱས་ནས་སློབ་སྦྱོང་ལ་བཏང་ནས་ཨ་ནི་ཁོ་རང་ཚོའི་ཆབ་སྲིད་ཀྱི་དགོས་མཁོ་སྒྲུབ་ཡག་གི་དེ་འདྲས་ཀྱི་ལས་འགུལ་ཅིག་སྤེལ་གྱི་ཡོད་ས་རེད་ད་སྤེལ་ཡག་འགོ་བཙུགས་ཡོད་ས་རེད་ཨ་ནི་ཁ་ཤས་ཁ་ཤས་སླུ་བྲིད་འདིའི་ནང་ལ་ཚུད་ཀྱི་ཡོད་ས་རེད་བྱས་ཙང་ངའི་པཱ་ལགས་ཀྱིས་ད་འདུག་འདུག་ན་གནས་སྟངས་འདི་འདྲའི་ཆགས་ས་རེད་ཟེར་ནས་དགོངས་ནས་ཨ་ནི་ངའི་ཨ་མ་ལགས་བྱས་ཨ་ཁོ་རང་གི་སྤུན་ཀྱག་བུ་མོ་གཉིས་བྱས་ཨ་ནི་པཱ་ལགས་ཁོ་རང་གི་ཨ་མ་ལགས་བྱས་ཨ་ནི་ཁོང་ཚོས་ག་ལེ་ག་ལེ་ག་ལེ་ག་ལེ་བྱས་ནས་མཁས་པོ་བྱས་ནས་ཕར་བཏོན་བཞག་ཨ་ནི་ངས་ད་ཅིག་བོད་པ་སྤྱི་དང་མ་བོད་མི་གཞན་དག་སྤྱི་དང་མ་འདྲ་བ་ཅིག་ག་རེ་བྱུང་བ་རེད་ཟེར་ན་ཐག་ཉེ་པོ་ཡིན་དུས་གཅིག་གིས་གང་ལ་གང་འཚམ་གཅིག་སེམས་ཅན་གཅིག་ནོར་གཡག་འབྲི་ད་ཅིག་དྲུག་ཅུ་བདུན་ཅུ་བརྒྱད་ཅུ་དགུ་བཅུ་ཡོད་ས་རེད་དེ་ཚོ་ག་ལེ་ག་ལེ་ཕར་བཏོན་ཤ་ཤ་ད་ལྟ་ནག་ཐང་སེ་ནི་གནའ་སྡོད་ལ་རྒྱབ་ཕར་བཏོན་ཨ་ནི་ནང་གི་དངོས་ཆས་གང་ལ་གང་འཚམ་ག་ལེ་ག་ལེ་ག་ལེ་ཁྱེར་ཕྱིན་ཨ་ནི་ཁྲ་བ་ཡ་བེ་ཨ་ནི་ནས། དེའི་སྐབས་ལ་ངའི་པཱ་ལགས་ལོ་ཉི་ཤུ་སླེབས་སོང་ཕོ་སར་ཕྱིར་བ་སྤུ་བོ་ཕྱིར་བ། ཅན་བྱས་ཏེ་ནང་གི་རྒྱུ། ནང་གི་གཅིག་གི་ཅ་ལག་གནད་འགག་ཅན་དེ་ཚང་མ་ཕྱི་ལོགས་ལ་བཏོན། འཕགས་པས་ནི་ད་གྲོ་བདུད་རྩི་རང་ཆེ། ཐ་མ་རྒྱ་མི་གི་བཅུད་རྩི་ཐོག་ནས་འགྲིག་གི་མི་འདུག་ས་ནང་ལ་ཡང་ཡོང་བའི་ཁ་ཐུག་དེ་ལ། ད་ཕར་ཅིག་བལྟས་ཚུར་ཞིག་བལྟས་ད་སོ་སོའི་གི། ནང་མི་ནི་ཕྱི་ལོགས་ལ་གང་ལ་གང་འཚམ་བཏོན་ཚར་རེད་ཉེན་ཁ་མེད་ས་སླེབས་ཚར་རེད་སོ་སོའི་ནང་ཁང་པའི་ནང་འཛུལ་དུས་ད་ཁང་པའི་ནང་ལོགས་ཡར་བསམ་མར་བསམ་དུས། ཨ་ནི་ཐ་མ་བགད་སྲིད་པས།

རེད་ཨ་ནི་བློ་སེང་ཞིག་ལ་གསུངས་པ་བཞིན་རེད་སྐབས་དེ་དུས་ད་ཁྱེད་རང་ཁྱིམ་ཚང་དང་དེ་འདྲ་ད་ག་ནང་བཞིན་ཁྱིམ་ཚང་མང་པོ་ཅིག་སྐབས་དེ་དུས་འཚོ་བའི་གནས་སྟངས་ཐོག་ལ་དཀའ་ངལ་མེད་པ་དང། ལྷག་པར་དུ་ད་གྲོ་མོ་འདྲ་བོ་ཡིན་པས་ན་རྒྱ་གར་གྱི་ས་མཚམས་ཡིན་དུས་ཙམ་པ་རྒྱ་གར་དང་ཕར་ཚུར་ཚོང་འབྲེལ་དེ་ཚོ་ལ་ཡང་འཁྲུག་ཆ་དོད་པོ་ཡོད་ཙང། དེ་འདྲས་འཚོ་བའི་ཐོག་ལ་དཀའ་ངལ་ཡོད་ས་མ་རེད་ལྷག་པར་དུ་ནེ་རུ་གི་ཕྱག་ཡིག་ནང་ལོགས་ལ་ཡང་སྐབས་དེ་དུས་ད་གྲོ་མོའི་ས་ཆ་འདིའི་ཐོག་ལ་རྒྱ་གར་གྱི་ཚོང་ཁང་ཁོ་ར་ས་ཐོག་ལ་ག་ས་ག་རུ་མཐོང་ཡག་འདུག་ཕལ་ཆེར་ཚོད་དཔག་བྱས་ན་དགུ་བཅུ་མེད་འགྲོ་འདི་འདྲ་གསུངས་འདུག་ཨ་ནི་དེ་དུས་གྲོ་མོའི་ནང་ལོགས་ལ་ད་ལྟ་རྒྱ་གར་དང་ཚོང་འབྲེལ་གྱི་སྐོར་ལ་ཡང་པཱ་ལགས་ཨ་མ་ལགས་ཀྱིས་ག་ར་ག་ར་འགྲེལ་བཤད་སྐྱོན་གྱི་རེད། ད་བོད་དང་རྒྱ་གར་གཉིས་ཀྱི་བར་ལ་ཚོང་འབྲེལ་གྱི་རྒྱུ་ཟོག་དེ་ཚང་མ་གྲོ་མོ་དང་ཕག་རི་བརྒྱུད་ནས་ཡར་འགྲོ་གི་ཡོད་རེད་པ་བྱས་ཙང་དེ་ཚོང་འབྲེལ་གྱི་ཐོག་ནས་བྱེད་དུས་ས་ཁུལ་དེའི་སྤྱི་བཏང་ནི་གཅིག་འདི་འདྲ་བོ་ཆགས་བསྡད་ཤག། ཁྲིམས་བུ་ཡར་ཐོན་ཡོད་འདྲ་བོ་ཅིག་ཆགས་བསྡད་ཤག་བསམ་བློའི་ཆ་ནས་སྤྱི་ཚོགས་ཀྱི་འགྱུར་བ་གང་ཅིའི་ཐད་ནས་དེ་འདྲ་ཅིག་འགྲོ་གི་ཡོད་རེད་བསམ་ཡག་གི་ཚོར་བ་ཅིག་ཆགས་བསྡད་ཤག། གྲོ་མོ་དང་ཕག་རི་ནང་ལ་ཡང་བོད་ཆོལ་ཁ་གསུམ་གྱི་མི་གི་འགྲོ་རྒྱུག་འདི་ཤུགས་ཆེན་པོ་དཔེ་ཡོད་རེད། འགྲོ་རྒྱུག་ཤུགས་ཆེན་པོ་ཡོད་དུས་དཔེར་ན་ཆ་བཞག་ན་ཚོང་པ་དེ་ཚོ་མཉམ་ཐོག་ལ་ཡང་དྲེལ་པ་མང་པོ་འགྲོ་གི་ཡོད་རེད་དྲེལ་པ་དེ་ཚོ་ད་དྲེལ་ཚོང་པའི་གི་ཚོང་གཡོག་ཚོ་བ་མང་པོ་འགྲོ་དུས་བོད་ཆོལ་ཁ་གསུམ་གྱི་མི་དང་འབྲེལ་བ་ཤུགས་ཆེན་པོ་ཡོང་གི་འདུག